ད་ཡང་ཨ་བ་བུ་གཉིས་བར་ར་བ། གཏམ་གསུམ་མ་བཤད་ན་ཕ་དང་བུ་བརྡ་མི་འཕྲོད་ལོ། གོམ་གསུམ་མ་རྒྱབ་ན་ལུང་པ་ཕུ་མདོ་གཉིས་ཆ་མི་ཕྱེད་ཟེར་ན་གཡག་བཙལ་དུ་ཆ་ན་པ་དེ། འོ་ན་གོམ་པ་རྒྱབ་སྟེ་མ་ཆ་ན་གཡག་ག་ནི་ཡོད་ག་ནི་མེད་ཧ་མ་གོ། གཏམ་གསུམ་མ་བཤད་ན་ཨ་བ་ང་ཡི་རིགས་བཅོས་པིན་ཡི་པད་ནི་ཡི་རིགས་ཡིན་ཡི་ལས་ཀ་ཡི་རིགས་བཅོས་པིན་མ་ཟེར་ན་ཧ་མ་གོ་ཟེར་གཏམ་གསུམ་མ་བཤད་ན། ཡི་རིགས་སྐོར་ཚོང་པ།